འདི་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་སྲིད་འཛིན་ཌོ་ནལ་ཏྲམཔ་གྱིས་ཁེ་ས། ཨོ་ཀ་ལ་ཧོ་མ་མངའ་སྡེའི་གྲོང་ཁྱེར། ཐུལ་སའི་ནང་ལ་འོས་བསྡུའི་དྲིལ་བསྒྲགས་ལས་འགུལ་གྱི་འདུ་འཛོམས་ཆེན་མོ་ཞིག་ལ་གསུང་བཤད་གནང་པའི་སྐབས་ལ་དེང་སང་ཨ་མི་རི་ཀའི་ནང་ལ་ངོ་རྒོལ་བྱེད་མཁན་ཚོར་སྐྱོན་བརྗོད་དང་ཁོང་གིས་ཏོག་དབྱིབས་ནད་ཡམས་ཁྱབ་སྤེལ་དུ་འགྲོ་བར་འགོག་ཐབས་ཀྱི་ལས་འགུལ་ནུས་ཤུགས་ཐོན་པ་ཞིག་ཕྱག་ལེན་དུ་བསྟར་གནང་ཡོད་ལུགས་གསུངས་པའི་གནས་ཚུལ་དེ་ཕུན་ཚོགས་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་སྲིད་འཛིན་ཌོ་ནལ་ཏྲམཔ་གྱིས་རང་ཉིད་ཨ་མི་རི་ཀའི་སྲིད་འཛིན་དུ་སླར་ཡང་མང་མོས་འདེམས་ཐོན་ཡོང་རྒྱུར་ཁོང་གིས་ཟླ་བ་མང་པོའི་རྗེས་ལ་ཆབ་སྲིད་ཀྱི་དྲིལ་བསྒྲགས་ལས་འགུལ་ཐོག་མ་དེ་ཁེ་ས་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་དབུས་ཕྱོགས་ཀྱི་མངའ་སྡེ་ཨོ་ཀ་ལ་ཧོ་མའི་གྲོང་ཁྱེར་ཐུལ་སའི་ནང་ལ་གནང་ཡོད་པ་དང་ཁོང་གིས་རང་ཉིད་ཀྱི་གསུང་བཤད་ཀྱི་ནང་ལ་ཨ་མི་རི་ཀའི་ཉེན་རྟོག་པ་ཚོས་མི་རིགས་ནག་པོར་གདུག་རྩུབ་ཆེན་པོས་སྐྱོང་བརྡར་བྱེད་ཀྱི་ཡོད་པ་དང། མི་རིགས་དབྱེ་འབྱེད་ཀྱི་ལམ་སྲོལ་ལ་དེང་སང་ཨ། ཨ་མི་རི་ཀ་རྒྱལ་ཡོངས་ཀྱི་ནང་ལ་ངོ་རྒོལ་བྱེད་ཀྱི་ཡོད་པ་དེར་སྐྱོན་བརྗོད་དང། རང་ཉིད་ཀྱི་སྲིད་གཞུང་གིས་རྒྱལ་ཁབ་ནང་ལ་ཏོག་དབྱིབས་ནད་ཡམས་རྒྱ་ཁྱབ་ཏུ་འགྲོ་བར་འགོག་རྒྱུར་དམིགས་པའི་ཐབས་ཇུས་ཕྱག་ལེན་དུ་བསྟར་གནང་ཡོད་ལུགས་གསུངས་བཞག་སྲིད་འཛིན་ཏྲམཔ་ནམ་རྒྱུན་མི་ཚོགས་ཀྱི་འདུ་འཛོམས་ཆེན་པོར་མཉེས་པོ་གནང་གི་ཡོད་པ་ལྟར་མི་ཆིག་ཁྲི་དགུ་སྟོང་ཤོངས་པའི་ཚོགས་ཁང་གི་ནང་ལ་རྐུབ་བཀྱག་སྟོང་ཕྲག་མང་པོ་སྟོང་པ་ལྷག་ཡོད་པས་ཁོང་གིས་རྐུབ་བཀྱག་སྟོང་པར་ལས་པའི་ལས་ཁག་དེ་གསར་འགྱུར་བརྒྱུད་ལམ་ཁག་དང་ངོ་རྒོལ་བྱེད་མཁན་མི་མང་ཚོར་ཡོད་ལུགས་གསུངས་བཞག་ཨ་མི་རི་ཀའི་ནང་ལ་ད་ནི་ཟླ་བ་ལྔའི་རྗེས་ཏེ་རིང་མིན་ཕྱི་ཟླ་བཅུ་གཅིག་པའི་ཚེས་གསུམ་གྱི་ཉིན་སྲིད་འཛིན་ཐེ་བའི་རྒྱལ་ཡོངས་གྲོས་ཚོགས་ཆེན་མོའི་འོས་བསྡུ་ཆེན་མོ་བྱེད་རན་གྱི་ཡོད་པ་དང། ཏོག་དབྱིབས་ནད་ཡམས་སྔོན་འགོག་བྱ་རྒྱུར་སྲིད་འཛིན Trump གྱི་སྲིད་གཞུང་གིས་དགོས་ངེས་ཀྱི་ཕྱག་བཞེས་ཁག་སྔོན་ཚུད་ནས་ཕྱག་ལེན་དུ་བསྟར་གནང་མེད་པའི་སྐྱོན་བརྗོད་ཡོང་བ་དང་དེ་ག་ནང་བཞིན་ཨ་མི་རི་ཀའི་གྲོང་ཁྱེར Minneapolis ཡི་ཉེན་རྟོག་པས George Floyd ཞུ་བའི་མི་རིགས་ནག་པོ་ཞིག་གདུག་རྩུབ་ཆེན་པོའི་ཐོག་ནས་བསད་ཡོད་པའི་རྗེས་ལ་རྒྱལ་ཁབ་ནང་ལ་ཉེན་རྟོག་པའི་སྒྲིག་གཞིར་ལེགས་ཆའི་བསྒྱུར་བཅོས་བྱེད་དགོས་པའི་ངོ་རྒོལ་བྱས་ཡོད་པའི་རྐྱེན་གྱིས་འོས་བསྡུའི་དྲིལ་བསྒྲགས་ལས་འགུལ་གནང་ཐུབ་མེད་པའི་སྲིད་འཛིན Trump གྱིས་ཐུལ་ས་གྲོང་ཁྱེར་ནང་ལ་མང་ཚོགས་ཀྱི་འདུ་འཛོམས་ཆེན་པོ་ཞིག་བསྐོང་ཚོགས་བྱས་པ་ཡིན་ན། རང་ཉིད་ཀྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་གྱི་ནུས་ཤུགས་དེ་ཆེ་རུ་གཏང་ཐུབ་པའི་ཐུགས་རེ་གནང་ཡོད་པ་དང། སྲིད་འཛིན་ཏྲམཔ་གྱི་ཁ་གཏད་འགྲན་ཡ། མང་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མི་སྐུ་ཞབས་ཇོ་སྦའེ་ཌེན་གྱིས་མང་ཚོགས་བསྡུ་སྐོང་གནང་སྟེ་འོས་བསྡུའི་དྲིལ་བསྒྲགས་ལས་འགུལ་གནང་བ་ཡིན་ན། མང་ཚོགས་ཀྱི་ཁྲོད་དུ་ཏོག་དབྱིབས་ནད་ཡམས་རྒྱ་ཁྱབ་ཏུ་འགྲོ་ཉེན་ཡོད་པར་དགོངས་ཏེ་ཁོང་གིས་དེང་སང་མང་ཚོགས་ཀྱི་འདུ་འཛོམས་བསྡུ་སྐོང་གནང་གི་མེད་པ་རེད། སྲིད་འཛིན་ཁྲི་རམ་གྱིས་འདི་ལོའི་ཕྱི་ཟླ་གསུམ་པའི་ཚེས་གཉིས་ནས་ད་ལྟ་བར་དུ་ཟླ་བ་གསུམ་གྱི་རིང་མང་ཚོགས་བསྡུ་སྐོང་གནང་སྟེ་འོས་བསྡུའི་དྲིལ་བསྒྲགས་ལས་འགུལ་གནང་ཐུབ་མེད་པ་དང་ཁོང་གིས་རང་ཉིད་ཀྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་ཤུགས་ཆེ་རུ་བཏང་གནང་རྒྱུར་ཁོང་གིས་ཆེད་མངགས་ད་ནས་ལོ་བརྒྱའི་གོང་དུ་མི་རིགས་ནག་པོའི་ཐོག་ལ་དྲག་ཟིང་ལས་འགུལ་ཤུགས་ཆེ་ཤོས་བྱུང་ས་ཨོག་ལ་ཧོ་མ་མངའ་སྡེའི་གྲོང་ཁྱེར་ཀྲུལ་ས་བདམས་གནང་ཡོད་འདུག། སྲིད་འཛིན་ཁྲི་རམ་གྱི་ཁ་གཏད་སྐུ་ཞབས་ཇོ་བྷའི་ཏིན་གྱིས། ཁྲི་རམ་གྱིས་ངོ་རྒོལ་བྱེད་མཁན་མི་མང་གི་དགོས་འདུན་ཁག་སྒྲུབ་ཐབས་གནང་གི་མེད་པ་དང་རྒྱལ་ཁབ་ནང་ལ་ཏོག་དབྱིབས་ནད་ཡམས་ཁྱབ་སྤེལ་དུ་འགྲོ་བ་འགོག་རྒྱུར་འཆར་གཞི་ནུས་ཤུགས་ཐོན་པ་ཞིག་ཕྱག་ལེན་དུ་བསྟར་གནང་གི་མེད་པའི་སྐྱོན་བརྗོད་གནང་ཡོད་པའི་ལན་དུ་སྲིད་འཛིན་ཁྲི་རམ་གྱིས།

ཇར་མ་ནི་དང་ལྷོ་ཀོ་རི་ཡ་སོགས་ཀྱིས་སོ་སོའི་མི་མང་ལ་ཏོག་དབྱིབས་ནད་ཡམས་འགོས་ཡོད་མེད་ཀྱི་ཚོད་ལྟ་མང་པོ་བྱས་ཡོད་རེད་དེ་ཡིན་ན་ཡང་ང་ཚོས་ཚོད་ལྟ་བྱས་པ་དེ་མི་ས་ཡ་ཉི་ཤུས་མང་བ་ཡོད། མི་ག་ཚོད་ཀྱིས་མང་བར་ཚོད་ལྟ་བྱས་པ་ཡིན་ན་དེ་ཙམ་གྱིས་ནད་ཡམས་འགོས་ཡོད་པའི་མིའི་གྲངས་འབོར་དེ་མང་དུ་འགྲོ་གི་རེད་བྱས་ཙང་ངས་ཨ་མི་རི་ཀའི་ས་གནས་ཀྱི་དཔོན་རིགས་ཚོས་ཚོད་ལྟའི་ལས་འགུལ་དེ་ཚོ་དལ་དུ་གཏང་དགོས་ཀྱི་ཡོད་པ་ཤོད་ཀྱི་ཡོད་ཅེས་གསུངས་བཞག། སྲིད་འཛིན་ཁྲི་རམ་གྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་ཚོགས་པས་ཁ་སའི་འདུ་འཛོམས་དེ་དངོས་སུ་འགོ་འཛུགས་མ་བྱས་པའི་ཕྱག་ཚོད་མང་པོའི་གོང་དུ་སྲིད་འཛིན་གྱི་སྔོན་ལ་ཕེབས་མཁན་སྲིད་འཛིན་གྱི་ཕྱག་སྦྲེལ་ལས་བྱེད་དྲུག་ལ་ཏོག་དབྱིབས་ནད་ཡམས་འགོས་ཡོད་པ་གསལ་བསྒྲགས་གནང་བཞག། ཨོག་ལ་ཧོ་མ་མངའ་སྡེའི་འཕྲོད་བསྟེན་ལས་ཁང་གིས་མངའ་སྡེའི་ནང་ལ་འདས་པའི་ཉི་མ་ཁ་ཤས་ཀྱི་ནང་དེར་ཏོག་དབྱིབས་ནད་ཡམས་འགོས་ཡོད་པའི་མིའི་གྲངས་འབོར་དེ་མང་དུ་ཕྱིན་ཡོད་པ་དང